ཡོ། པ་ལགས་ཀྱིས་རང་ལ་ཡ་ད་དུང་སྒྲུང་ཅིག་བཤད་ཀྱི་ཡིན། སྒྲུང་འདི་ང་ཚོ་བྱ་དེའི་སྒྲུང་རེད། གཤམ་ལ་ཡ་རང་གིས་ལྷོད་ལྷོད་བྱས་ཉན་ཨ། བྱ་དེ་ཅིག་ཡོད་རེད། ཉིན་མོ་གཅིག་བྱ་དེ་དེ་ཀུ་ཤུའི་སྡོང་པོ་གཅིག་གི་བར་ནས་འགྲོ་དུས། ཀུ་ཤུ་མགོའི་རྒྱབ་ལོགས་ལ་ཡ་ཟག་བྱས་བྱ་དེ་དེ། ཨོ།

སྒྲུང་རྫོགས་པ་རེད་པ་ལགས། ཡང་རང་གིས་པ་ལགས་ཀྱི་སྐད་ཆའི་ཧོབ་ཏོ་བརྒྱབ་སོང་ཨ། ད་དུ་ད་དེ་རིང་དགོང་དག་པ་ལགས་ཀྱིས་གྲ་སྒྲིག་བྱས་པའི་སྒྲུང་གསུམ་ཆ་ལོག་བཤད་ཚར་སོང་ད་རང་གཉིད་ཁུག་ཨ་མགོ། མི་དགོས་པ་ལགས་སྒྲུང་མེད་ན་ང་གཉིད་ཁུག་ས་མ་རེད་ད་དུང་ཅིག་བཤད་གནང་དང་མགོ། པ་ལགས་ཀྱི་སྒྲུང་ཚང་མ་ལོག་བཤད་ཚར་སོང་ད་སྒྲུང་མི་འདུག་མགོ།